ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་ཀྱི་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉི་ཤུ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་རེས་གཟའ་ཉི་མའི་ལས་རིམ་འདི་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ཏུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ། ནོ་བེལ་ཞི་བའི་གཟེངས་རྟགས་འབུལ་བཞེས་མཛད་ནས་མི་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན། སྲུང་བརྩི་ཞུས་ཡོད་པའི་སྐོར་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་འབྲས་ལྗོངས་མངའ་སྡེའི་གཞུང་དང་ས་གནས་བོད་མི་ཚོས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་གི་ཆིབས་བསྒྱུར་གྱི་གྲ་སྒྲིག་གནང་བཞིན་ཡོད་པའི་སྐོར་དང། དེ་ནས་བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་འབྲས་ལྗོངས་མངའ་སྡེའི་ནང་ལ་ཆིབས་བསྒྱུར་གནང་ཆེད་བཞུགས་སྒར་དྷརམ་ས་ལ་ནས་རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པ་རུ་ཞབས་སོར་འཁོད་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་རྡ་སའི་ཉིན་དེབ་ཀྱི་ལེ་ཚན་ནང། བཞུགས་སྒར་དུ་གནས་བཞུགས་བོད་རིགས་ཚོང་ལས་གཉེར་མཁན་ཁག་ཅིག་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ཐོག་མར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བའི་གཟེངས་རྟགས་འབུལ་བཞེས་མཛད་ནས་མི་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན་མཛད་སྒོ་སུད་ཁུལ་གྱི་ཚོགས་པ་སྐྱིད་སྡུག་ཁག་ནས་གཟབ་རྒྱས་བཏང་བའི་ལམ་ནས་སྲུང་བརྩི་ཞུས་པའི་སྐོར་ལ་འདི་གའི་གསར་འགོད་པ་རབ་ཁང་སེར་འབྲུག་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བཅུ་གཉིས་པའི་ཚེས་དགུ་རེས་གཟའ་སྤེན་པ་ཉིན་འབུལ་ལག་གྲོང་སྡེའི་ཚོགས་ཁང་ཆེན་པོའི་ནང་སུད་སི་དང་ལེག་ཏེན་ཤི་ཏེན་བོད་རིགས་ཚོགས་པའི་གོ་སྒྲིག་འོག་མི་གྲངས་ཉིས་སྟོང་ཙམ་ལྷན་འཛོམས་ཀྱིས་ཚང་མ་བཞུགས་གྲལ་ལ་འཁོད་མཚམས་རིམ་པ་གསུམ་གྱི་དབུ་ཁྲིད་རྣམས་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེ་སྡིངས་ཆའི་སྒང་སྤྱན་འདྲེན་གྱིས་བཞུགས་ཁྲིའི་སྒང་འཁོད་མཚམས་སུད་སི་དང་ལེག་ཏེན་ཤི་ཏེན་བོད་རིགས་ཟློས་གར་ཚོགས་པས་ཞི་བའི་གཟེངས་རྟགས་ཀྱི་བསྟོད་གླུ་ཕུལ་སོང། དེ་ནས་སུད་སི་བོད་ཀྱི་བུད་མེད་ཚོགས་པས་མི་མང་ཡོངས་ལ་རྟེན་འབྲེལ་གྲོ་མ་འབྲས་སིལ་འབུལ་གནང་མཛད་པའི་རྗེས་སྐུ་མགྲོན་གཙོ་བོ་རི་ཀོན་ཆོས་འཁོར་དགོན་གྱི་མཁན་པོ་གསར་པ་བསྟན་འཛིན་བྱང་ཆུབ་མཆོག་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཞི་བའི་གཟེངས་རྟགས་བཞེས་ཏེ་མི་ལོ་སུམ་ཅུ་སོ་བཞི་འཁོར་བའི་རྗེས་དྲན་ལ་འཚམས་འདྲི་དང་ཆབས་ཅིག་འདི་ལྟར་གསུངས་སོང། ཨ་ནི་ད་ལྟ་དེ་མི་མང་ལ་འབྲེལ་བ་བྱས་ཡ་བརྟེན ྋགོང་ས་མཆོག་ལ་འཛམ་གླིང་མི་མང་གིས་ཆེ་མཐོང་དང་འབྲེལ་བའི་སྒོ་ནས་ཨ་ནི་གཟིགས་འདུག་ཁྱད་པར་གྱི་དེ་འདྲ་ཅིག་གནང་བ་ཡིན་གྱི་དུས་དྲན་མཛད་སྒོའི་དེ་འདྲ་ཅིག་གིས་དེ་དུས་ཧ་ཅང་གི་དགའ་པོ་བྱུང། ཨ་ནི་འདི་འདྲའི་ཤིང་ཚང་དང་ང་རང་གཙོས་ཏེ་རིན་པོ་ཆེ་གི་ཞི་བདེའི་གཟེངས་རྟགས་དེར་འབྲེལ་བའི་ཐོག་ནས་འཚམས་འདྲི་དུ་ག་རེ་གནང་ཡོད་པས། བོད་ཕྱི་ནང་གཉིས་ལ་བཞུགས་པའི་བོད་རིགས་སྤུན་ཟླ་ཚོ་གིས་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ལྟ་བར་དུ་སྐུ་ལས་དཔག་ཏུ་མེད་པ་བསྐྱོན་ནས་ང་ཚོ་གི་བོད་ཀྱི་རྩ་དོན་རེད། ཨ་ནི་ནང་པ་སངས་རྒྱས་ཀྱི་ཆོས་རེད་དེ་འདྲའི་གི་ཐོག་ལ་མཛད་པ་འཕྲིན་ལས་བསམ་གྱིས་མི་ཁྱབ་པ་བསྐྱངས་བཞག་པ་དེ་ལ་ཧ་གོ་བའི་ཐོག་ནས་སོ་སོ་རང་ཉིད་ཀྱིས་དེའི་གི་ཡ། ཞབས་འདེགས་སྒྲུབ་ཀྱི་མ་ཐུབ་ན། ཞབས་ལ་མ་མ་བརྟེན་པ་ཅིག་བྱེད་རོགས་བྱས། ཐུགས་རྗེ་གཟིགས་སྟེ་འབོད་སྐུལ་ཞུ། དེང་སང་གི་གནས་ཚུལ་དང་མཐུན་པའི་སྒོ་ནས།
ད་བར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་བོད་འབངས་རྣམས་བཀའ་དྲིན་གྱིས་བསྐྱངས་ཡོད། བཀའ་དྲིན་དྲན་པའི་སྒོ་ནས་བཀའ་དྲིན་གྱི་ཆ་ཤས་ཙམ་གསབ་དགོས་པའི་འབོད་སྐུལ་མཛད་པའི་རྗེས་སྐུ་མགྲོན་གཙོ་བོའི་གྲས་ཡོ་རོབ་སྤྱི་འཐུས་སྐུ་ཞབས་དབང་ཆེན་ལགས་ནས་འཚམས་འདྲི་དང་ཆབས་ཅིག་དེ་ལྟར་གསུངས་སོང།
རྒྱལ་བ་རིན་པོ་ཆེས་ད་ལྟ་བར་དུ་དངོས་གནས་ཀྱི་ང་ཚོ་བོད་མི་ཚོ་ལ

དེ་འདྲ་སོང་ཙང་ང་རང་ཚོ་ད་ལྟ ྋགོང་ས་མཆོག་གི་བཀའ་དྲིན་ཐུགས་རྗེ་ལ་བརྟེན་ནས་དམངས་གཙོ་སྒྲིག་འཛུགས་ཅིག་བཙུགས་གནང་ཡོད་རེད་དེ་ལ་རྩ་ཁྲིམས་ཀྱི་དབང་བསྒྱུར་འོག་ལ་བསྒྲུབས་པའི་ཁྲིམས་ཀྱི་དབང་བསྒྱུར་གྱི་སྤྱི་ཚོགས་ཤིག་བསྒྲུབས་ཡོད་དེ་འདྲ་སོང་ཙང་ཚང་མ་གིས་བཅའ་ཁྲིམས་རིན་པོ་ཆེ་དོ་སྣང་བྱས་གཞུང་ལ་དགོས་མཁོ་བཀོད་འདོད་ཟེར་ན་སོ་སོ་ཡུལ་མི་ཡིན་པའི་ཆ་ནས་བོད་ཀྱི་ཡུལ་མི་གི་ལས་འགན་དེ་གང་ཐུབ་ཅི་ཐུབ་ཀྱི་ཕྱར་བ་གྲུ་འདེགས་དེ་ཡིན་ན་དཔྱ་ཁྲལ་ལག་དེབ་འབུལ་ཡ། ཡང་ན་ང་ཚོ་མི་རབས་རྒན་པ་ཚོ་ལ་གུས་ཞབས་བྱེད་ཡ། ཕྲུ་གུ་མི་རབས་གསར་བ་ཚོར་བོད་ཀྱི་ངོ་བོ་ཐོག་ལ་ནི་སྐད་དང་ཡི་གེ། ཡང་ན་མི་ནམ་རྗེས་འཛུགས་ཐོག་ན་ཚང་མ་གི་སྲུང་སྐྱོབ་བྱས་ཐོག་ང་ཚོ་གི་འཐབ་རྩོད་ཀྱི་ད་ལྟ་སྐབས་སུ་བབ་པའི་གི་སྒྲུབ་དགོས་ཡ་གི་ལས་འགན་འདི་རེད་དེ་འདྲ་སོང་ཚང་མ། རང་གཞན་ཚང་མས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་བོད་ཀྱི་བསྟན་སྲིད་ལ་བསྐྱངས་པའི་མཛད་པ་རྣམས་དྲན་པའི་སྒོ་ནས་བཀའ་དྲིན་རྗེས་དྲན་གྱི་དཔལ་ཡོན་གོང་འཕེལ་གཏོང་དགོས་ཅེས་དང། མཇུག་ཏུ་རྗེས་དྲན་གོ་སྒྲིག་གནང་མཁན་སུད་སི་དང་ལིག་ཏེན་ཤི་ཏེན་བོད་རིགས་ཚོགས་པའི་ཚོགས་གཙོ་ཀརྨ་ཆོས་སྐྱིད་ལགས་ནས་དེ་ལྟར་གསུངས་སོང།
འདི་དང། ད་རེས། སྐྱབས་མགོན་རིན་པོ་ཆེ་དང་འཛམ་གླིང་གི་ནོ་སྦེལ་ཞི་བདེ་གཟེངས་རྟགས་ཕུལ་བའི་ཉིན་མོ་དེ་ལ་ང་ཚོ་མི་མང་ཚོས་ཀྱིས་སྐྱབས་མགོན་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་དེ་ཐུགས་ལ་བཅངས་བྱས་ནས་སྐྱབས་མགོན་རིན་པོ་ཆེ་བཀའ་དྲིན་ལམ་སྟོན་གཞི་བཟུང་གི་མི་མང་ཞབས་ཕྱི་ཞུ་ཡ་ཐབས་ཤེས་གནང་རོགས་གནང་ཟེར་ནས་འབོད་སྐུལ་དེ་ཞུས་པ་ཡིན་ག་རེ་ཟེར་ན་ང་ཚོའི་ལོ་དུས་དེ་རྫོགས་འགྲོ་གི་ཡོད་རེད་ལོ་གསུམ་པ་དེ་དེ་དང་ཆབས་ཅིག་ཏུ་ད་མི་མང་ངོས་ནས་སྐྱབས་མགོན་རིན་པོ་ཆེ་ལ་བཀའ་དྲིན་ཟེར་དེ་འདྲ་ཡོད་ཁོ་ན་མ་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་བོད་འབངས་རྣམས་ད་བར་བཀའ་དྲིན་གྱིས་བསྐྱངས་ཡོད། བོད་མིར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལྟ་བུར་བཀའ་དྲིན་གྱིས་བསྐྱངས་པ་བྱུང་མྱོང་མེད་ལ་འབྱུང་འགྱུར་ཀྱང་ཡོང་ཐབས་མེད་ཅེས་གསུངས་སོང། སུད་སི་ཁུལ་ཞི་བདེའི་གཟེངས་རྟགས་ཀྱི་ཉིན་འདི་བཞིན་དགུན་དུས་ཀྱི་དུས་ཆེན་གཞི་རྒྱ་ཆེ་ཤོས་དང་རྒྱུན་རིང་མ་མཇལ་བའི་དགའ་ཉེ་སྤུན་མཆེད་རྣམས་མཇལ་འཕྲད་གནང་ཡུལ་གྱི་གཙོ་བོ། དེ་བཞིན་ལས་ཞོར་བོད་ཡིག་སློབ་གྲྭ་ཁག་དང་ཚོགས་པ་སྐྱིད་སྡུག་ཁག་གི་ལས་ཞོར་འཁྲབ་སྟོན་རུ་ཁག་ཚོས་འཁྲབ་སྟོན་གནང་ཡུལ་གྱི་སྡིངས་ཆ་གཙོ་བོ། དེ་མིན་སུད་སི་དང་ལིག་ཏེན་ཤི་ཏེན་བོད་རིགས་ཚོགས་པའི་དཔལ་འབྱོར་མཁོ་སྒྲུབ་གནང་ཡུལ་གཙོ་བོ་སྐུའི་འཁྲུངས་སྐར་གྱི་ཉིན་དང་ཞི་བདེའི་གཟེངས་རྟགས་ཀྱི་ཉིན་གཉིས་པོ་རེད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་སུད་སི་ནས། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། འབྲས་ལྗོངས་མངའ་སྡེ་གཞུང་དང་ས་གནས་བོད་མི་ཚོས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ཏུ་ཆིབས་བསྒྱུར་གྲ་སྒྲིག་གནང་བཞིན་པའི་སྐོར་པ་སངས་ཚེ་རིང་ལགས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་བ་ཡིན། འབྲས་ལྗོངས་མངའ་སྡེ་གཞུང་ནས་དུས་ཡུན་རིང་པོ་ནས་གདན་ཞུ་གསོལ་འདེབས་ཞུས་དོན་ལྟར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འདི་ཚེས་བཅུ་གཅིག་ཉིན་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ཏུ་ཆིབས་བསྒྱུར་བཀའ་དྲིན་བསྐྱངས་གཏན་འཁེལ་ཡོད་པ་བཞིན་འདི་ག་འབྲས་ལྗོངས་མངའ་སྡེ་གཞུང་དང་ས་གནས་བོད་མི་ཚོས་སྐུའི་ཕེབས་བསུའི་གྲ་སྒྲིག་ཆེད་དུ་སྒང་ཏོག་དམག་སྒར་གནམ་གྲུའི་བབས་ཐང་ནས་སྐུའི་བཞུགས་གནས་མགྲོན་ཁང་བར་ཕེབས་སྒོ་དང་ཕེབས་ལམ་གཡས་གཡོན་དུ། ཚོན་མདོག་ལྔ་ལྡན་གྱི་དར་ལྕོག་དང་ནང་པའི་རྒྱལ་དར་དེ་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་སོགས་བཀོད་གཤོམ་གནང་ཡོད་པ་རེད་འདུག་འདི་ཚེས་དགུའི་ཉིན་རྒྱབ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས་པྲེམ་སིང་རྟ་མང་མཆོག་དངོས་སུ ྋགོང་ས་མཆོག་གི་གསུང་ཆོས་གནང་ཡུལ་དཔལ་འབྱོར་རྩེད་ཐང་དུ་གྲ་སྒྲིག་གནང་བཞིན་པ་ལ་གཟིགས་ཞིབ་ཆེད་དུ་ཕེབས་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་སྒང་ཏོག་ས་གནས་འགོ་འཛིན་ལྷག་པ་ཚེ་རིང་ལགས་སུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྒང་ཏོག་ཁུལ་གྱི་མཛད་འཆར་ཁག་དང་སྐུའི་སྲུང་བྱའི་གྲ་སྒྲིག་གནང་ཕྱོགས་སོགས་ཀྱི་ཐད་བཅར་འདྲི་ཞུས་པར་ཁོང་གིས། ལ་རེད་ང་ཚོ་ད་སྐྱབས་མགོན་རིན་པོ་ཆེ་ང་རང་ཚོ་འབྲས་ལྗོངས་ལ་ཞབས་སོར་འཁོད་ཡ་དེ་སྤྱི་ཟླ་བཅུ་གཉིས་ཀྱི་ཏ་རིག་བཅུ་གཅིག་ཨ་འདུག་སེ་ནི་བག་གྲོ་ར་ནས་དམག་མིའི་གི་ཧེ་ལི་པད་ལི་པིང་བྱས་ལི་པིང་ནས་ཡ་ཨ་ནི་མགྲོན་ཁང་བུ་དོ་ལ་ཡ་ཆིབས་སྒྲུབ་པོར་བསྡུ་ཆིབས་བསྒྱུར་གནང་ཡ་རེད། དེ་འདྲ་སོང་ཙང་ང་རང་ཚོ་སྐུ་སྲུང་ང་རང་ཚོ་བོད་མིའི་གི་ངོས་ནས་མི་ཉིས་བརྒྱ་བདུན་ཅུ་ཐམ་པ་བྱས་ཨ་དེ་ནས་བོད་རིགས་ང་རང་ཚོ་ཧི་མ་ལ་ཡའི་རིགས་རྒྱུད་ཨ་ནི་ས་གནས་གི་པུ་ལིས་ཁྱོན་བསྡོམས་མི་ཆིག་སྟོང་སི་ཁི་ང་རང་ཚོ་ཞི་བའི་གི་སི་བིལ་གི་ད་འདུག་སེ་ནི་འགན་འཁུར་ཞུ་མཁན་མི་བརྒྱད་བརྒྱ་སི་ཡོད་རེད་འདི་ག་ལ་ནི་པུ་ལིས་བརྒྱ་བཅུ་མི་ཆིག་སྟོང་ལྷག་སི་སྐུའི་གི་སྲུང་བྱའི་ཐོག་ལ་འདུག་སེ་ནི་གྲ་སྒྲིག་ཞུས་ཡོད་འདུག།

ཨ་ནི་སྐུ་སྲུང་འདུག་སེ་ཡོད་རེད་ང་རང་ཚོ་བོད་པའི་ངོས་ནས་མི་ཉིས་བརྒྱ་བདུན་ཅུ་ཐམ་པ་འདུག་སེ་གྲ་སྒྲིག་ཡོད་རེད་ཨ་ནི་འདི་ག་དེ་ཆ་ཚང་གཅིག་ཨ་ནི་ལྕགས་ཀྱི་མ་གིའི་བཞུགས་གནས་ཀྱི་ར་བ་དེ་ཚོ་པོ་ར་ཆ་ཚང་གཅིག་འདུག་སེ་ཅེག་བྱས་གྲ་སྒྲིག་འདུག་སེ་གནང་བཞག་ཨ་དེ་ག་ནང་བཞིན་མ་གི་རྩེད་ཐང་ལ་ཡ་གསུང་ཆོས་ར་བ་ཡིན་པ་འདྲ་བྱས་ནས་མངའ་སྡེའི་དགོན་གནས་ལས་ཁུངས་འགན་གཙོ་བོ་འགན་འཁྱེར་བའི་ཐོག་ནས་ཨ་ནི་ཡ་གིའི་སྡིངས་ཆ་རེད་དེ་ག་ནང་བཞིན་སྐྱབས་མགོན་རིན་པོ་ཆེའི་གི་བཞུགས་ཁྲི་རེད་ལ་སོགས་པ་ཚང་མ་ཨ་ནི་གྲ་སྒྲིག་ཨང་གསར་ཅིག་བྱས་འདུག་སེ་ཞུས་བསྡད་ཡོད་རེད། འདི་ཚེས་བཅུ་གཉིས་ཉིན་སྒང་ཏོག་དཔལ་འབྱོར་རྩེད་ཐང་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དད་ལྡན་མང་ཚོགས་ལ་རྒྱལ་སྲས་ལག་ལེན་སོ་བདུན་མའི་སྒོ་ནས་གསུང་ཆོས་མཛད་རྒྱུ་དང་གཞན་ཡང་ལྷག་པ་ཚེ་རིང་ལགས་ཀྱིས་གསུངས་དོན་ལ་གསུང་ཆོས་གྲུབ་མཚམས་འབྲས་ལྗོངས་མངའ་སྡེ་གཞུང་དང་འབྲས་ལྗོངས་བོད་རིགས་ཐུན་མོང་ནས ྋགོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་སོགས་ཀྱི་མཛད་འཆར་ཡོད་པ་བརྗོད་བྱུང།

དཀའ་ངལ་མི་ཡོང་བའི་ཆེད་དུ་རྒྱལ་སྒོ་ཁག་གསུམ་ཙམ་ཡོད་པ་དང་དེ་ཡང་སྔ་དྲོ་ཕྱག་ཚོད་གསུམ་པ་ནས་སྒོ་ཕྱེ་གནང་རྒྱུ་ཡིན་པ་དང་གལ་ཆེ་ཤོས་གསུང་ཆོས་ར་བའི་ནང་དཔར་ཆས་རིགས་དང་ལག་ཐོགས་ཁ་པར་མེ་འབར་ཡོ་བྱད་གློག་རྫས་རིགས་དང་སྲུང་སྐྱོབ་ལ་ཉེན་ཁ་ཡོད་པའི་ཅ་དངོས་རིགས་བསྣམས་ཆོག་གི་མེད་པ་གསུང་གི་འདུག། ཨ་དཔལ་འབྱོར་རྩེད་ཐང་གི་རྒྱལ་སྒོ་ཁག་གསུམ་ཡོད་རེད་ཨ་སོ་སོ་ག་ནས་གོ་བདེ་ཡག་ཡོད་ནས། དེ་ནས་ཆིབས་བསྒྱུར་ཆུ་ཚོད་བདུན་དང་ཕྱེད་ཀ་ལ་ཆིབས་བསྒྱུར་གནང་གི་རེད། ང་རང་ཚོ་གི་མི་སྒེར་གྱི་རྩེད་ཐང་གི་ཆོས་ར་ཞོགས་ཀས་ཆུ་ཚོད་གསུམ་པ་ནས་འདུག་སེ་སྒོ་ཕྱེ་གི་རེད་དེ་ཡོང་དུས་ཙམ་པ་མི་དམངས་རྣམ་པ་ཨ་ནི་ག་ཚོད་སྔན་ལ་ཕེབས་ནས་སོ་སོ་བཞུགས་ས་ཡག་ག་དང་ཁེ་ཕན་འདི་ཡོག་རེད་ཨ་འདི་བུ་ལ་གསང་སྤྱོད་དང་ཚང་མ་ཅིག་མངའ་སྡེ་གཞུང་གིས་གྲ་སྒྲིག་བྱས་ཡོག་རེད་ཨ་ཆོས་ཞུ་ལ་བཅར་བའི་སྐབས་ལ་ཡ་ཨ་ད་སོ་སོ་གི་མཆོད་ཡག་བཞེས་པ་དང་ཨ་ནི་ཆབ་མ་གཏོགས་ཅིག་བས་དེ་ནས་ཁ་པར་དང། ཙག་སྒྲ་དང་ལའི་ཊར་ལ་སོགས་པ་དེ་གྲས་དེ་འཁྱེར་བ་ཡིན་ན་ཨ་ནི་ཡང་དུས་རྒྱུན་ནས་ང་ཚོ་གསུང་ཆོས་ལ་འདུག་སེ་ནི་རྡོ་རྗེ་གདན་དུས་འཁོར་རྩེད་ཐང་ལ་འདུག་ཕེབས་ཀྱི་ཡོད་ནའི་རེད་དྷ་རམ་ས་ལ་གཙུག་ལག་ཁང་ཕེབས་ཀྱི་ཡོད་ནའི་རེད་འདི་མེད་དུས་ཙམ་པ་དེ་གྲས་དེ་བསྣམས་མ་ཕེབས་ན་ཨ་ནི་སོ་སོ་སྐུ་ངལ་མེད་པ་བྱས་བསྣམས་ཕེབས་པ་ཡིན་ན་ཡང་ཕ་གིར་བཞག་ས་མ་རག་པའི་དཀའ་ངལ་ཡོད་དུས་ཙམ་པ་ད་དེ་བརྙན་འཕྲིན་བརྒྱུད་ནས་གསན་གཟིགས་གནང་མཁན་ཆོས་ཞུ་བ་ཚང་མར་ན་འདི་ཆུ་ཚོད་གཉིས་ཙམ་རིང་ག་ལ་སོ་སོ་ཁ་པར་དེ་བསྣམས་མ་ཕེབས་ན་ཨ་ནི་དཀའ་ངལ་མེད་པ་བྱས་ཨ་ནི་ཐུགས་བདེ་བོའི་ངང་ལ་ཡ་གིར་བཞུགས་ས་དང་དེ་ཚོ་དཀའ་ངལ་འཕྲད་ཀྱི་མ་རེད་ཟེར་ཞུ་ཡ་ཡིན།
འདི་ལོ་སྒང་ཏོག་ཁུལ་གྱི་བོད་མི་ཚོས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་དུས་ཆེན་མཛད་སྒོ་འདི་ཚེས་བཅུ་གཉིས་ཉིན་སྲུང་བརྩི་ཞུ་འཆར་ཡོད་པ་དེ་ཡང་གཙོ་བོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ས་གནས་སུ་བཞུགས་ཞག་མཛད་པའི་རིང་འདི་ལྟ་བུའི་དུས་ཆེན་སྲུང་བརྩི་ཞུ་ཐུབ་པ་ནི་སྐལ་པ་བཟང་པོ་ཞིག་རེད་ཅེས་ཁོང་ནས་གསུངས་དོན། དེང་གི་ཆར་ལ་ཡང ྋསྐྱབས་མགོན་རིན་པོ་ཆེའི་ཞི་བདེའི་གཟེངས་རྟགས་བཞེས་ནས་ལོ་ངོ་སུམ་ཅུ་སོ་བཞི་བསྡུ་ཟིན་ནས་འགྲོ་གི་ཡོད་རེད་དེ། ས་གནས་ལ ྋསྐྱབས་མགོན་རིན་པོ་ཆེའི

སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་ནུབ་བྷང་གཱལ་གྱི་མངའ་སྡེའི་ས་ལུ་གྷ་རའི་ནང་ཡོད་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་བྱང་སེམས་འབོག་ཆོག་གི་ཐོག་ནས་ཆོས་འབྲེལ་སྐྱོང་གནང་མཛད་རྒྱུ་བཅས་ཀྱི་མཛད་འཆར་ཡོད་འདུག་རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག། རྒྱ་གར་འབྲས་ལྗོངས་མངའ་སྡེའི་ནང་ཆིབས་བསྒྱུར་གནང་ཆེད་བཞུགས་སྒར་དྷརམ་ས་ལ་ནས་རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པ་རུ་ཞབས་སོར་འཁོད་ཡོད་པའི་སྐོར། བཞུགས་སྒར་ནས་འདི་གའི་གསར་འགོད་པ་ལོ་པེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་དགུ་གི་ཉི་མ་བཞུགས་སྒར་ཕོ་བྲང་ནས་ཆིབས་ཐོན་གྱིས་ཀང་རའི་དགའ་སྒར་གནམ་ཐང་གི་མཁའ་ལམ་བརྒྱུད། རྒྱ་གར་རྒྱལ་ས་ལྡི་ལི་གསར་པ་རུ་ཆིབས་བསྒྱུར་ཞབས་སོར་འཁོད་ཡོད་ཅིང། མགོན་པོ་གང་ཉིད་བཞུགས་སྒར་ཕོ་བྲང་ནས་ཆིབས་ཐོན་གནང་སྐབས་ལམ་ཟུར་གཡས་གཡོན་ཀུན་ཏུ་བོད་མི་དང་ཕྱི་རྒྱལ་མི་རིགས་ཚོས་དགའ་དད་སྤྲོ་གསུམ་གྱི་སྒོ་ནས་ལག་ཏུ་མཇལ་དར་དང་བདུག་སྤོས་བཟུང་སྟེ་ཕེབས་སྐྱེལ་ཞུས་ཡོད་པ་མ་ཟད། གྷ་གྷལ་གནམ་ཐང་དུ་བོད་མི་ཕེབས་སྐྱེལ་ཞུ་མི་ཚོར་མཇལ་ཁ་ལྷོད་ལྷོད་ཞུ་རྒྱུ་རག་ཡོད་པར། ཕེབས་སྐྱེལ་མཇལ་ཁ་ཞུ་མི་ཕུར་བུ་སྒྲོལ་མ་ལགས་ནས། སེམས་ནང་དགའ་དད་སྤྲོ་གསུམ་གྱི་སེམས་ཚོར་ཤུགས་ཆེ་བྱུང་བ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། ད་ལྟ་མཇལ་ཁ་དེ་དཔེ་ཡག་པོ། མཇལ་ཁ་ཡག་པོ་རག་དུས་ཨ་ནི་དཔེ་དགའ་པོ་དཔེ་བྱུང་སོང་ར། ཨ་ནི་ཞེ་རེ་དཔེ་ཉེ་བོ་བྱས་ཕྱིར་ར། ད་ལྟ་ཁ་ལོ་སོ་སོའི་འཚོ་བ་དེ་ཡི་རྦད།

གཞན་ཡང་བདེ་ལེགས་སྨན་ཁང་གི་སྨན་པ་རྣམ་གྲོལ་ལགས་ནས་རྡ་རམ་ས་ལ་ནས་གོང་ས་མཆོག་ཆིབས་ཐོན་གནང་བ་ནས་བཟུང། སྟོང་སང་སང་གི་སྣང་བ་ཞིག་འཁོར་གི་འདུག་པ་དང། ཕར་ཕེབས་ནས་མགོན་པོ་གང་ཉིད་ཀྱི་སྐུའི་འཕྲོད་བཞེས་ལའང་སེམས་ཁྲལ་ཅུང་ཟད་དུ་ཡོང་གི་འདུག་པས། སྐུ་གཟུགས་འཕྲོད་བཞེས་ཡག་པོ་ཡོང་བ་གི་རེ་བ་དང་སྨོན་ལམ་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། དེ་ལ་ད་ད་ང་ཚོ་མཇལ་ཁ་དངོས་གནས་ཡག་པོ་ཅིག་རག་སོང། ཨ་ནི་ད་ད་ཁོང་ཚོ་ཕར་ཕེབས་དུས་སེམས་པ་ལ་ཨ་ནི།

སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་གཉིས་ཀྱི་ཉི་མ་འབྲས་ལྗོངས་མངའ་སྡེ་གི་རྒྱལ་ས་སྒང་ཏོག་ཁུལ་དུ། དད་ལྡན་མང་ཚོགས་ལ་རྒྱལ་སྲས་ལག་ལེན་སོ་བདུན་མ་གི་བཀའ་ཆོས་སྩལ་རྒྱུ་དང། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་བཞི་གི་ཉི་མ་ནུབ་བང་གལ་མངའ་སྡེ་གི་སྲད་རྒྱུད་གྲྭ་ཚང་དུ་སེམས་བསྐྱེད་ཀྱི་ཆོས་འབྲེལ་གནང་རྒྱུ། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉི་ཤུ་གི་ཉི་མ་རྒྱ་གར་རྡོ་རྗེ་གདན་དུ་རྒྱལ་སྤྱིའི་དགེ་འདུན་པ་གི་ལྷན་ཚོགས་ཀྱི་བགྲོ་གླེང་དབུ་འབྱེད་གནང་རྒྱུ་དང། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉེར་གསུམ་གྱི་ཉི་མ་རྡོ་རྗེ་གདན་དུ་འཛམ་གླིང་ཞི་བདེའི་སྨོན་ལམ་གྱི་ཚོགས་མགོན་དུ་བཞུགས་རྒྱུ། ཡང་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉེར་དགུ་ནས་སོ་གཅིག་གི་བར་གནས་མཆོག་རྡོ་རྗེ་གདན་དུ་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པ་གི་བཀའ་ཆོས་སྩལ་གནང་རྒྱུ་དང། སྤྱི་ལོ་ཉིས་སྟོང་ཉེར་བཞི་ལོ་གི་ཟླ་བ་དང་པོ་གི་ཚེས་པ་གཅིག་གི་ཉི་མ་གནས་མཆོག་རྡོ་རྗེ་གདན་དུ་མགོན་པོ་གང་ཉིད་ལ་བརྟན་བཞུགས་བསྟར་འབུལ་གནང་རྒྱུ་བཅས་ཀྱི་མཛད་འཆར་བསྒྲིགས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ཏུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་མི་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན་སྲུང་བརྩི་ཞུས་ཡོད་པའི་སྐོར་ལ་ནིའུ་ཡོག་གྲོང་ཁྱེར་ནས་འདི་གའི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ལ་ནོར་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་མི་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན་སྲུང་བརྩི་ཞུས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཡོད་འདུག། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་ཡོད་པའི། བོད་རིགས་སྤྱི་མཐུན་ཚོགས་པའི་ཕུན་ཚོགས་སྡེ་བཞིའི་ཚོགས་ཁང་དུ། ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་སྟེ་རེས་གཟའ་སྤེན་པའི་ཉིན་མོ་དང་སྟབས་བསྟུན་ནས། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ལ། འཛམ་གླིང་ནང་སྐད་གྲགས་ཆེ་བའི་ནོར་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས།

བོད་མི་སྤྱི་ཡོངས་ལ་ཕན་པ་འདི་ད་དངོས་ཡོད་གནས་ཚུལ་རེད་བསམ་གི་འདུག་དེའི་བརྒྱུད་རིམ་ཐོག་ནས་ང་ཚོ་བོད་པའི་གི་ཨ་ནི་གནས་ཚུལ་འདི། སྤྱི་བཏང་ཁྱབ་བསྒྲགས་ཆེན་པོ་ཕྱིན་ཡོད་པའི་ཡིན་ཟླ་ན་གཟེངས་རྟགས་འདིའི་ཀྱི་བརྒྱུད་རིམ་ཐོག་ནས་ཨ་ནི་ང་ཚོ་བོད་པའི་གི་ཅིག། ཆོས་རེད་རིག་གཞུང་རེད་བོད་པའི་གནས་སྟངས་རེད་འཛམ་བུ་གླིང་ཁྱོན་ལ་ཁྱབ་བསྒྲགས་ཆེན་པོ་ཕྱིན་རེད་འདི་སུའི་གོ་དུས་འདིའི་ཐོག་ནས་ཨ་ནི་དེ་རིང། བསྐྱར་དུ་ཨ་ནི་རྒྱ་བོད་དོན་གྱི་བདག་པོ་ལ་བཀའ་དྲིན་བསམ་ཤེས་ཐོག་ནས་ཨ་ནི་ཐུགས་རྗེ་བཀའ་དྲིན་ཆེ་ཞུ་ཡ་དང་ཨ་ནི་ད་དུང་ཡིན་ན་རྒྱལ་བ་རིན་པོ་ཆེ་མུ་མཐུད་ནས་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པའི་ཐོག་ནས་ཨ་ནི་ཅིག་ང་ཚོའི་གི་ཅིག་མཛད་འཕྲིན་ནམ་མཁའི་མཐའ་དག་ཨ་དུས་གོང་འཕེལ་ཡོང་ཡ་གི་རེ་བ་དང་སྨོན་ལམ་ཞུ་གི་ཡོད་དེ་འདྲ་ཅིག་ཞིག་ད་དུས་ཆེན་དེ་དང་འབྲེལ་བའི་ཐོག་ནས་ངོ་སྤྲོད་སྙིང་བསྡུས་ངས་དེ་འདྲ་ཅིག་ཞུས་ན་བསམ་སོང་ང་ཚོའི་གི་སྤྱི་དང་དེ་དེ་རིང་དུས་སྟོན་དུས་དྲན་དེ་དང་འབྲེལ་བའི་ཐོག་ནས་རེད་རྒྱལ་བ་རིན་པོ་ཆེ་གི་བཀའ་དྲིན་བསམ་ཤེས་དེ་ང་ཚོ་ནམ་དུས་དང་རྣམ་པ་ཀུན་ཏུ་ང་ཚོ་དྲན་པའི་ཐོག་ནས་ང་རང་ཚོ་འགན་འཁྱེར་དགོས་ཡ་དེ་གལ་ཆེན་པོ་རེད་བསམ་གི་འདུག། དེ་སྲིད་ད་ང་ཚོ་ཅིག་བསམ་བློ་བཏང་བ་ཡིན་ན་དངོས་གནས་རྒྱལ་བ་རིན་པོ་ཆེ་གིས་ད་འདས་པའི་བཙན་བྱོལ་ལ་ཕེབས་བྱས་ནས་ཐོག་མར་བོད་ནི་ཅིག་ཕེ་ཁེ། བོད་རང་ནང་ལ་ཅིག་ཕེ་ཁེ། གཞུང་གི་སྒྲིག་འཛུགས་རེད་དེ་ཚོ་ལ་བཅོས་བསྒྱུར་གནང་ཡས་རེད། ཕྱིས་སུ་རྒྱ་གར་ལ་ཕེབས་བྱས་དམངས་གཙོའི་ལམ་ལུགས་ཕྱག་བཏབ་ཡས་རེད་གཞིས་ཆགས་གསར་འཛུགས་གནང་ཡས་རེད་སློབ་གྲྭ་བཙུགས་ཡས་རེད་འདི་གི་འབྲས་བུ་དེ་དེང་སང་སྨིན་ཡོད་ཅིག་དངོས་གནས་ཚུལ་རེད།
ཡང་མཛད་སྒོའི་སྐུ་མགྲོན་གཙོ་བོར། བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་གི་བོད་རིགས་འབྲེལ་མཐུད་པ།

ང་ཚོས་བསམ་དགོས་པ་ད་འདི་མི་ཚང་མས་མཁྱེན་གྱི་རེད་ཚང་མས་གསུང་གི་ཡོད་རེད་ད་ཡིན་ན་ཡང་བཀའ་དྲིན་རྗེས་དྲན་ཟེར་ཡ་འདི་ག་རེ་རེད་ཟེར་ན་ཨ་ང་རང་ཚོའི་ཁ་ནས་ལབ་པ་ཙམ་མ་ཡིན་པར་དོ་བདག་སོ་སོའི་བྱ་སྤྱོད་ངོ་མའི་ཐོག་ནས་ལས་ཀ་ག་འདྲས་བྱས་ཡིན་ནའི་རེད་འདི་གོང་ས་སྐྱབས་མགོན་ཆེན་པོའི་བཀའ་དགོངས་དང་ཏག་ཏག་བསྡད་ཀྱི་འདུག་མི་འདུག་ལྟ་ཡ་འདི་ཧ་ཅང་གི་གནད་འགག་ཆེན་པོ་ཆགས་ཏེ་བྱས་ཙང་འདི་འདྲས་ཡིན་དུས་བོད་རིགས་ང་ཚོའི་འདི་འདྲས་ཀྱི་ག་རེ་ཟེར་དགོས་རེད་རྗེས་དྲན་གྱི།

དུས་དྲན་གྱི་མཛད་སྒོ་འདི་དང་སྟབས་བསྟུན་ནས། བོད་རིགས་སྤྱི་མཐུན་ཚོགས་པས། ཚོགས་ཁང་གི་ཆེད་དུ་ཞལ་འདེབས་འབུལ་མཁན་རྣམས་ལ། ཐུགས་རྗེ་ཆེ་ཞུ་བའི་ཁ་བཏགས་འབུལ་ལམ་ཞུས་པ་དང། མཇུག་ཏུ་བོད་རིགས་སྤྱི་མཐུན་ཚོགས་པའི་ཁྱབ་ཁོངས་འོག་ལ་ཡོད་པའི། བློ་གསལ་སྐྱེད་ཚལ་གྱི་སློབ་ཕྲུག་ཚོ་དང། དེ་བཞིན་མདའ་ནང་སློབ་གྲྭའི་སློབ་མ་གཙོ་བོ་གྱུར་བའི། ཟློས་གར་ཟུར་པ་སོགས་ཀྱིས། ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་ཀྱི་དུས་དྲན་གྱི་ཉིན་མོར། གཞས་སྣ་སོགས་འཁྲབ་སྟོན་ཞུས་གནང་སོང།

དགའ་ལྡན་ཕོ་བྲང་གི་ལྷོ་ཤར་ཨེ་ཤེ་ཡའི་འབྲེལ་མཐུད་ལས་ཁུངས་བཅས་ནས། ལེགས་སྦྱར་དང་པཱ་ལིའི་ཆོས་བརྒྱུད་དབར་གྱི་དུས་བསྟུན་གྱི་འབྲེལ་ཟམ། དེང་གི་འཛམ་གླིང་དུ་ནང་ཆོས་ཀྱི་བགྲོ་གླེང་ཞེས་པའི་རྒྱལ་སྤྱིའི་བགྲོ་གླེང་ཚོགས་འདུ་ཞིག་གོ་སྒྲིག་ཞུས་ཡོད་པ་ལྟར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་འབྱེད་མཛད་སྒོར་ཆིབས་བསྒྱུར་བསྐྱང་རྒྱུ་ཡིན་འདུག་དེ་དང་ཕྱོགས་མཚུངས་ཚེས་ཉེར་གསུམ་ཉིན། མཆོད་རྟེན་རིན་པོ་ཆེའི་རྟེན་གཙོ་ཐུབ་དབང་སྐུ་མདུན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཐོག་རྒྱལ་སྤྱིའི་ནང་པའི་གླེང་སྟེགས་ཀྱི་ཚོགས་ཞུགས་པ་ཡོངས་ནས་འཛམ་གླིང་ཞི་བདེའི་སྨོན་ལམ་ཚོགས་གནང་རྒྱུ་དང། དབྱིངས་བསྟོད་པའི་ཆོས་འབྲེལ་བཀའ་དྲིན་སྩལ་རྒྱུ་དང། འདི་ལོའི་ལོ་མཇུག་གི་ཉིན་མཐའ་མ་སྟེ་ཕྱི་ཟླ་བཅུ་གཉིས་པའི་ཚེས་གསུམ་སོ་གཅིག་ཉིན་རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་བཀའ་དྲིན་སྩལ་རྒྱུ་ཡིན་འདུག། འདི་ལོའི་མཛད་འཆར་ཁག་ལེགས་འགྲུབ་བྱུང་བའི་རྗེས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་གཅིག་སྟེ་ཕྱི་ལུགས་ལོ་གསར་ཉིན་འབྲེལ་ཡོད་ཚོགས་པ་ཁག་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པའི་ཕྱིར་བརྟན་བཞུགས་བསྟར་འབུལ་ཞུ་རྒྱུའི་མཛད་འཆར་ཡོད་འདུག་སྤྱིར་བཏང་འདི་ལོའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་ནས་ཕྱི་ཕྱོགས་སུ་ཆིབས་བསྒྱུར་བསྐྱངས་གནང་རྒྱུ་དེ་སྔར་དང་མི་འདྲ་བར་ཉུང་འཕྲི་གནང་ཡོད་ཀྱང་དབྱར་ཁའི་རིང་རྒྱ་གར་བྱང་ཕྱོགས་ལ་དྭགས་ཁུལ་ཕལ་ཆེར་ཟླ་བ་གཅིག་ཙམ་བཞུགས་ཞག་མཛད་ཡོད་པ་དང་འབྲས་ལྗོངས་ཁུལ་ཕྱི་ཟླ་བཅུ་གཉིས་པའི་ནང་ལ་ཆིབས་བསྒྱུར་བསྐྱངས་རྒྱུའི་དེ་སྔོན་གྱི་མཛད་འཆར་དེ་ཕྱི་བཤོལ་གནང་དགོས་བྱུང་ཡོད་པ་དེ་ནི་ཁུལ་དེར་ཆུ་ལོག་གི་གོད་ཆག་བྱུང་བར་བརྟེན་ནས་ཡིན་ན་ཡང། ད་ཆ་ཆིབས་བསྒྱུར་བསྐྱངས་རྗེས་བཞུགས་སྒར་དྷ་རམ་ས་ལ་ནས་རྒྱལ་ས་ལྡི་ལི་ས་བར་ཕེབས་འབྱོར་གནང་ཡོད་པ་རེད། ཧྥི་ལི་ཕིན་གཞུང་གིས་ལྷོ་རྒྱ་ནག་རྒྱ་མཚོའི་ཐོག་ཧྥི་ལི་ཕིན་ཡི་གྲུ་གཟིངས་ལ་རྒྱ་ནག་གི་མཚོ་ཁ་སྲུང་དམག་གིས་ཆུའི་མེ་མདའ་འཕེན་ནས་འགོག་རྐྱེན་བཟོས་པའི་སྐྱོན་བརྗོད་དྲག་པོ་གནང་འདུག་དེ་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་རེས་གཟའ་སྤེན་པའི་ཉིན་ཧྥི་ལི་ཕིན་གཞུང་གི་གྲུ་གཟིངས་གསུམ་གྱིས་ཧྥི་ལི་ཕིན་ཡི་ཉ་པ་རྣམས་ལ་དགོས་མཁོ་སྐྱེལ་འདྲེན་བྱེད་པའི་སྐབས། རྒྱ་ནག་གི་མཚོ་ཁ་སྲུང་དམག་གིས་ཆུའི་མེ་མདའ་འཕེན་ནས་འགོག་རྐྱེན་བཟོས་པའི་སྐོར་གསུངས་ཏེ་ཧྥི་ལི་པིན་གཞུང་གིས་རྒྱ་ནག་གི་མཚོ་ཁ་སྲུང་དམག་གི་བྱ་སྤྱོད་ལ་སྐྱོན་བརྗོད་གནང་ཡོད་ཅིང། དོན་རྐྱེན་དེ་བྱུང་ཡུལ་ནི་རྒྱ་ནག་གཞུང་གིས་ལྷོ་རྒྱ་ནག་རྒྱ་མཚོའི་གཞི་ཁྱོན་མང་ཆེ་བ་རྒྱ་ནག་གི་བདག་པ་ཡིན་ལུགས་ཤོད་བཞིན་པ་ལྟར། རྒྱ་ནག་དང་ཧྥི་ལི་པིན་སི་བར་ལ་བདག་དབང་གི་རྩོད་གཞི་ཡོད་པའི་རྒྱ་ནག་གི་སྟངས་འཛིན་འོག་ཏུ་གནས་པའི་ལྷོ་རྒྱ་ནག་རྒྱ་མཚོའི Scarborough Shoal ཟེར་བའི་གླིང་ཕྲན་གྱི་ཐོག་ལ་འཕྲད་པ་ཞིག་ཡིན་པ་རེད། ནུབ་ཧྥི་ལི་པིན་སི་ཡི་མཚོ་ཁ་སྲུང་སྐྱོབ་བྱེད་མཁན་ཧྥི་ལི་པིན་སིའི་རྒྱལ་ཡོངས་སྲུང་དམག་གིས་འགྲེམ་སྤེལ་བྱས་པའི་གསལ་བསྒྲགས་ནང་ལ་ལྷོ་རྒྱ་ནག་རྒྱ་མཚོའི་ཐོག་གི་རྒྱ་ནག་མཚོ་ཁ་སྲུང་དམག་གི་གྲུ་གཟིངས་ཀྱིས་ཆུ་ཤུགས་ཀྱི་མེ་མདའ་བེད་སྤྱོད་བཏང་ནས་ཧྥི་ལི་པིན་སི་ཉ་འཛིན་མཁན་ལ་བཟའ་བཅའ་དང་ཉ་འཛིན་མཁན་གྱི་གྲུ་གཟིངས་ལ་རྡོ་སྣུམ་སྐྱེལ་འདྲེན་བྱེད་མཁན་ཧྥི་ལི་པིན་གཞུང་གི་གྲུ་གཟིངས་ལ་འགོག་རྐྱེན་དང་བཀག་འགོག་བཟོས་པའི་སྐོར་བཀོད་ཡོད་པ་རེད། ད་དུང་གསལ་བསྒྲགས་དེའི་ནང་ཧྥི་ལི་པིན་གཞུང་གིས་ད་རེས་རྒྱ་ནག་གཞུང་གི་མཚོ་ཁ་ཉེན་སྲུང་བྱེད་མཁན་དང་མཚོ་ཁ་སྲུང་དམག་གིས་ཧྥི་ལི་པིན་སི་གཞུང་གི་གྲུ་གཟིངས་ཐོག་ལ་ལག་བསྟར་བྱས་པའི་ཁྲིམས་འགལ་དང་བཙན་ཤེད་བྱ་སྤྱོད་ལ་མཐའ་གཅིག་ཏུ་སྐྱོན་བརྗོད་དང་ཁ་རྡུང་བཏང་ཡོད་པ་རེད། འོན་ཀྱང་རྒྱ་ནག་གཞུང་གི་བརྙན་འཕྲིན་ཐོག་ལ། རྒྱ་ནག་རྒྱལ་ཁབ་ཀྱི་མཚོ་ཁ་སྲུང་དམག་གིས་ཧྥི་ལི་པིན་སི་ཡི་གྲུ་གཟིངས་ཀྱི་བྱེད་སྟངས་ལ་ཁྲིམས་དང་མཐུན་པའི་ཐོག་ནས་བཀག་འགོག་གི་བྱ་ཐབས་ལག་བསྟར་བྱས་པ་དང་དེ་ནི་རྒྱ་ནག་གི་སྟངས་འཛིན་འོག་ཏུ་ཡོད་པའི་སའི་ཀེར་པོ་རོ་ཤོའོ་གླིང་ཕྲན་གྱི་མཐའ་འཁོར་གྱི་རྒྱ་མཚོའི་ནང་བཙན་འཛུལ་བྱེད་མཁན་ཡིན་ལུགས་བཤད་ཡོད་པ་རེད། རྒྱ་ནག་དང་ཧྥི་ལི་པིན་ཕན་ཚུན་གནས་སྟངས་ཛ་དྲག་ཏུ་ཕྱིན་པའི་རྗེས་ཉིས་སྟོང་བཅུ་གཉིས་ལོར་རྒྱ་ནག་གཞུང་གིས་ཧྥི་ལི་པིན་ནས་སཱི་ཀོའུ་པོ་རོ་ཤོའུ་ཟེར་བའི་གླིང་ཕྲན་བཙན་འཕྲོག་བྱས་པ་ཞིག་ཡིན་པ་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཝེད་ནམ་ནང་ལ་གཟིགས་སྐོར་དུ་ཕྱིན་པའི་རྗེས་ཡུལ་དེའི་ནང་རྒྱ་ནག་གི་མ་འཛུགས་ཀྱི་ཚོང་ལས་ཡར་རྒྱས་ཕྱིན་ཡོད་པ་དང་ཆབས་ཅིག་ཨ་མི་རི་ཀས་ཡུལ་དེའི་ནང་འགྲོ་གྲོན་དང་ཚོང་ལས་གཉེར་རྒྱུ་ཉུང་དུ་ཕྱིན་ཡོད་པའི་གནས་ཚུལ་འདུག། དེ་ཡང་ཧོ་ནོའི་ནས་རོའི་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱལ་སྤྱིའི་ནང་དཔལ་འབྱོར་ཡར་ཐོན་རྒྱལ་ཁབ་ཨ་མི་རི་ཀ་དང་རྒྱ་ནག་གིས་ལྷོ་ཤར་ཨེ་ཤི་ཡའི་ཡུལ་གྲུ་ཁག་ཏུ་ཤུགས་རྐྱེན་ཆེ་ཆུང་གི་རིམ་པའི་གྲངས་ཐོ་གཞིར་བཟུང་བྱས་ན། འདི་ལོ་རྒྱ་ནག་གིས་ཝེ་ཏི་ནམ་ནང་མ་འཛུགས་ཀྱི་ཚོང་ལས་ཡག་ཏུ་ཕྱིན་ཡོད་པ་དང། ཨ་མི་རི་ཀས་ཡུལ་དེའི་ནང་འགྲོ་གྲོན་གཏོང་རྒྱུ་དང་ཚོང་ལས་ཀྱི་གནས་བབ་དེ་ཆུང་དུ་ཕྱིན་ཡོད་འདུག། ཝེ་ཏི་ནམ་ནི་རྒྱལ་སྤྱིའི་ནང་ནས་འཕྲུལ་འཁོར་དང་གློག་ཆས་སོགས་ཀྱི་མ་ལག་གི་ཆ་ཤས་ལྷུ་བསྒྲིགས་ནས་རྒྱལ་སྤྱིའི་ནང་མཁོ་འདོན་བྱ་སའི་བསྟི་གནས་ཤིག་ཡིན་པ་དང། འོན་ཀྱང་ཡང་སེ་གློག་ཆས་ཀྱི་ཆ་ཤས་རྒྱ་ནག་ལ་རེ་དགོས་ཀྱི་ཡོད་པ་དང། བེད་སྤྱོད་བྱེད་མཁན་ཨ་མི་རི་ཀ་ལ་རེ་དགོས་ཀྱི་ཡོད་པའི་གནས་སྟངས་ཆགས་ཀྱི་ཡོད་པ་རེད། ཨ་མི་རི་ཀས་ཝེ་ཏི་ནམ་དང་ལྷན་དུ་ཕྱི་འབྲེལ་གྱི་གནས་ཚད་མཐོ་རུ་གཏོང་ནས། རྒྱལ་ཁབ་ཕན་ཚུན་གྱི་འབྲེལ་བའི་འཐབ་ཇུས་དེ་རྒྱ་ནག་དང་གཅིག་མཚུངས་ཡོང་ཐབས་སུ་འདི་ལོའི་ཕྱི་ཟླ་དགུ་པའི་ནང་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏན་མཆོག་ཝེ་ཏི་ནམ་ནང་དུ་ཕེབས་ནས་ཡུལ་གྲུ་གཉིས་ཀྱི་འབྲེལ་བའི་གནས་ཚད་དེ་མཐོ་རུ་བཏང་ཐུབ་པ་བྱུང་ཡོད་པ་རེད། འོན་ཀྱང་རིང་མིན་བདུན་ཕྲག་རྗེས་མ། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཡང་ཝེད་ནམ་ནང་དུ་ཕྱིན་ནས། ད་དུང་ཡུལ་གྲུ་གཉིས་ཀྱི་འབྲེལ་བ་གཏིང་ཟབ་ཏུ་གཏོང་ཐབས་བྱ་རྒྱུ་ཡིན་འདུག་རྒྱ་ནག་དང་ཨ་མི་རི་ཀའི་དབར་མི་མཐུན་པའི་གནད་དོན་མང་པོའི་ཐོག་དངངས་འཚབ་ཡོད་བཞིན་པའི་ཐོག། ཉེ་བའི་ལོ་ཤས་ནང་ཨ་མི་རི་ཀས་རྒྱ་ནག་ལ་དཔལ་འབྱོར་གྱི་ཉེས་ཆད་བཀལ་བ་དེས་རྒྱ་ནག་གིས་ཝེད་ནམ་ནང་མ་འཛུགས་ཀྱི་ཚོང་ལས་གཉེར་རྒྱུའི་གནས་ཚད་མཐོ་རུ་བཏང་ཡོད་པར་སོང། ད་ལྟའི་ཆར་ཚོང་འབྲེལ་གྱི་ཐོག་ནས་ཨ་མི་རི་ཀ་ལས། རྒྱ་ནག་དང་ཝེ་ཏི་ནམ་གྱི་དབར་གྱི་ཚོང་འབྲེལ་དེ་ཆེ་བ་ཡོད་ལུགས་རོའེ་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག། གསར་འགྱུར་དཔྱད་གཏམ་ལེ་ཚན་ནང་བོད་མིའི་བླ་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་སྐབས་ཆེ་བསྟོད་དང་གསུང་བཤད་གནང་བའི་གནས་ཚུལ་སྙིང་བསྡུས་ཤིག་ཕྱོགས་བསྒྲིགས་ཞུས་ཏེ་དྲན་གསོ་ཞུ་བ་ཞིག་རིན་ཆེན་ཆོས་སྒྲོན་ལགས་ཀྱིས་བསྐྱར་དུ་སྙན་སྒྲོན་གནང་གི་རེད། ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་ཉིན་མོ་འདི་ནི་རྒྱལ་སྤྱིའི་ཁྱོན་ཡོངས་སུ་འགྲོ་བ་མིའི་ཐོབ་ཐང་ཉིན་མོར་སྲུང་བརྩི་ཞུ་བའི་དུས་ཚོད་ཞིག་ཡིན་པ་རེད་འོན་ཀྱང་བོད་ཕྱི་ནང་གཉིས་ཀྱི་བོད་མི་ཚོར་ཉིན་མོ་འདི་ནི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་འཛམ་གླིང་ནང་ཆེས་སྙན་གྲགས་ཅན་གྱི་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་པའི་སྐལ་བཟང་གི་ཉིན་མོ་ཞིག་ཆགས་ཀྱི་ཡོད་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཕུལ་ནས་ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་དུས་ཚིགས་ཤིག་ཡིན་པ་རེད། ང་ཚོའི་གསན་མཁན་རྣམ་པ་རྒན་རབས་ཚོས་སྐབས་དེའི་བྱུང་རིམ་དང ྋགོང་ས་མཆོག་གིས་གཟེངས་རྟགས་བཞེས་པའི་སྐབས་ཀྱི་བརྙན་འཕྲིན་དང་གསུང་སོགས་གསན་གཟིགས་གནང་ཡོད་ཀྱི་རེད། ཡིན་ནའང་མང་པོ་ཞིག་གིས་ད་ལྟའི་དུས་ཚོད་ལྟར་མ་ཡིན་པར་སྤྱི་ཚོགས་དྲ་ལམ་དང་བརྙན་འཕྲིན་སོགས་དེ་ཙམ་ཐོན་རྒྱུ་མེད་པའི་རྐྱེན་གྱིས་གསན་གཟིགས་གནང་རྒྱུ་མ་བྱུང་བ་ཡོད་སྲིད་པ་རེད། དེ་འདྲ་ཡིན་དུས་ཐེངས་འདིའི་དམིགས་བསལ་འཆད་ཁྲིད་ཀྱི་ལེ་ཚན་ནང། ལོ་ངོ་སུམ་ཅུ་སོ་བཞིའི་གོང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་ཉིན་མོར། ནོར་ཝེ་རྒྱལ་ཁབ་ཀྱི་གཟི་བརྗིད་ལྡན་པའི་ཚོགས་ཁང་ཞིག་གི་ནང། ནོར་ཝེ་ཡུལ་གྱི་རྒྱལ་པོ་དང་རྒྱལ་མོ་དེ་ག་ནང་བཞིན་རྒྱལ་ཁབ་ཀྱི་དབུ་ཁྲིད་གནད་ཡོད་མི་སྣ་མང་དག་ཞིག་གི་ནང་བླ་ན་མེད་པའི་དབུ་ཁྲིད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཆེས་གུས་ཞབས་དང་ཆེ་མཐོང་གི་ཐོག་ནས། ནོ་བེལ་ཞི་བདེའི་གཟེངས་རྟགས་ཀྱི་ཚོགས་ཆུང་གི་ཚོགས་གཙོ་མཆོག་ནས་གཟེངས་རྟགས་འབུལ་དགོས་པའི

than to celebrate this day by giving the peace prize to you? ད་རིང་སྐུ་ཉིད་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་ཀྱི་ཉིན་མོ་འདི་ནི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་སྲུང་བརྩི་ཞུ་རྒྱུ་འགོ་བཙུགས་པའི་ཉིན་མོ་ཞིག་ཀྱང་འཁེལ་གྱི་ཡོད་སྟབས་དུས་ཚིགས་འདི་ཡང་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་ཅེས་གསུངས་པ་དང། ཡང་ཁོང་གིས། དུས་ཚིགས་དང་གཟེངས་རྟགས་ཁྱད་པར་ཅན་འདི་འབུལ་ཡུལ་ནི་བདེན་མཐའ་གསལ་ཐབས་སུ་འཚེ་མེད་ཞི་བ་དང་འགྲོ་བ་མིའི་ཐོབ་ཐང་ལ་གཞི་ལ་བཞག་པའི་ཐོག་ནས་རྩོད་ལེན་དང་ཁྱབ་སྤེལ་གནང་མཁན་གྱི་སྐྱེས་བུ་ཞིག་ཡིན་དུས་འོས་བབ་ཆེན་པོ་ཞིག་ཀྱང་ཡིན་པར་བརྗོད་མི་དགོས་པ་རེད་ཅེས་གསུངས་ཏེ་བོད་ཀྱི ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ལ་འབུལ་གྱི་ཡོད་ཅེས་སྒྲོག་སྦྱང་གནང་སྟེ་གཟེངས་རྟགས་འབུལ་བཞེས་གནང་ཡོད་པ་རེད། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་བཞེངས་ཐོག་ཐོག་མར་བོད་སྐད་ནང་གསུང་བཤད་གནང་བའི་ནང། ཨན་དེ་ཡང་དང་ནོར་ཝེ་གི་རྒྱལ་པོ་མཆོག་དང་ཨན་ནི་ནོ་སྦེལ་ཞི་བདེའི་བྱ་དགའི་ཨན་ནི་ཚོགས་ཆུང་གི་ཚོགས་མི་རྣམ་པ་ཨན་ནི་མཆེད་གྲོགས་ཚང་མ་ལྷན་རྒྱས་ལ་ཡ་ཞུ་ཡ་ལ་ཡ་ཨན་ནི་བོད་གངས་ཅན་གྱི་ལྗོངས་ཀྱི་ཨན་ནི་ཤཱཀྱའི་དགེ་སློང་ཨན་ནི་ཆོས་སྤྱི་དང་ལྷག་པར་ནང་པ་སངས་རྒྱས་པའི་དང་ཐེག་པ་ཆེ་ཆུང། སྔགས་དང་བཅས་པའི་རང་གཅིག་ད་ལམ་གྱི་སྙིང་པོ། སྟོང་ཉིད་སྙིང་རྗེ་ཟུང་དུ་འཇུག་པའི་ད་ལམ་གཅིག་ལ་ཡང་གཅིག་སོ་སོའི་དངོས་གནས་རང་གཅིག་ཤེས་ནས་དད་པ་ཐོབ་པའི་ཐོག་ནས་ཉམས་ལེན་བྱེད། མི་ལ་ཡིན་ན་ཡང་གང་ཕན་ཅི་ཕན་གྱི་ཐོག་ནས་གཅིག་ད་ཕན་འདོགས་བྱེད་འདོད་ཡོད་དེ་ནི་གཅིག། ཨེ་ནི་ཡང་སྒོས་ལྷག་པར་ཅན་དུ་ལས་དང་སྨོན་ལམ་གྱི་ད་འབྲེལ་བ་དམིགས་བསལ་ཅན་ཡོད་བསྡད་པའི་ཨེ་ནི་གངས་ཅན་ལྗོངས་ཀྱི་ཨེ་ནི་གཅིག་བསྟན་སྲིད་སྐྱེ་འགྲོའི་བདེ་སྐྱིད་དང་བཅས་པའི་དོན་དག་ལ་ཡང་ཅིག་ལྷག་བསམ་ཡོད་རྒུ་རྩལ་སྤྲུགས། ཅིག་དང་སྒོ་དང་རྣམ་པ། ཐབས་ཤེས་གང་ཡོང་གི་ཐོག་ནས། ཅིག་དང་སྐུ་དག་པ་དག་གང་ཡོང་ཅི་ཡོང་ཞིག་སྒྲུབ་བྱས་ནས། འདི་འདྲས་བྱེད་མཁན་གྱི་ད་མི་ཅིག་ལ་ཡ། དེ་རིང། ཨེ་ནི། ད། ཞི་བདེའི་བྱ་དགའ། ཅིག་སྙན་གྲགས་ཅན་འདི་འདྲས་ཤིག་ད་དེར་ཐོབ་པ་དེ། ང་རང་སྒེར་གྱི་ངོས་ནས། ཅིག་དང་གཟི་བརྗིད་དང། ཅིག། སྤོབས་པ་སྐྱེ། ཅིག། ཞེ་པོ་ཅིག་དགའ་པོ་བྱུང་ལ། ཅིག། འཛམ་བུ་གླིང་འདི་ག་ལ་ཡོད་བསྡད་པའི་དངོས་གནས་རང། ཅིག། དོན་དམ་པའི་ད་ཞི་བདེ་དང་བྱམས་བརྩེ་ལ་ཡང། མོས་པ་ཡོད་བསྡད་མཁན་གྱི། ཅིག། མི་ཚང་མ་ལོག་གི་དེ་འདྲའི་ད་དགའ་པོ་ཡོང་གི་རེད་བསམ་པ། ཅིག། དེ་འདྲ། ཅིག། ཆགས་པ་རེད། ཨེ་ནས། དེ་འདྲ་ཡིན་དུས་རྩ་ནས་ཚང་མ་ལོག་ཡ་ཐུགས་རྗེ་ཆེ་ཞེས་ནས་ཞུ་ཡ། ཅིག་དང། ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མུ་མཐུད་དེ་བཀའ་གནང་དོན།
ཨ་ནི་ད་རེས་ཡང་དེ་གནས་ཚུལ་འདི་བོད་མི་མང་གི་དྲང་བདེན་གི་ད་འཐབ་རྩོད་བྱས་པ་དེ་ད་དངོས་གནས་རང་ཅིག་འཛམ་གླིང་མི་མང་གི་ཐོག་ནས་རྒྱབ་སྐྱོར་ཡོད་བསྡད་པའི་ད་རྣམ་པ་གསལ་པོ་ཅིག་མཚོན་བསྡད་པ་དེ་འདུག་ས་རེད་དེ་འདྲ་ཡིན་པ་ཡིན་དུས་རྩ་ནས་ཅིག་དངོས་གནས་རང་ད་དུང་ཡིན་ན་ཡང་ཅིག་ང་རང་ཚོ་ལ་ཡག་ཅིག་ལོ་རྒྱུས་ཀྱི་ཐོག་ནས་ཡོད་བསྡད་པའི་ཐོབ་ཐང་ད་ཅིག་བདེན་པ་མཐའ་གསལ།

དེ་དག་ཅིག་བདེ་སྐྱིད་ཀྱི་ཉི་མ་དང་ལྡན་པའི་འཛམ་བུ་གླིང་ཅིག་བྱུང་ན་བསམ་པའི་སྨོན་ལམ་རྒྱག་གི་ཡོད་ལ་འབད་རྩོལ་ད་བྱེད་ཡག་ཡིན་ཐུགས་རྗེ་ཆེ། དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་ཉིན་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་དེ། ཕྱིར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་ལ་ཞབས་སོར་འཁོད་པའི་སྐབས་རྒྱལ་ས་ལྡི་ལིའི་གནམ་ཐང་ནས་བོད་མི་སྟོང་ཕྲག་མང་པོས་ཕེབས་བསུའི་སྣེ་ལེན་ཞུས་པ་དང་རིམ་པས་བཞུགས་སྒར་དང་བཙན་བྱོལ་བོད་གཞུང་གི་བསྟི་གནས་ཆགས་ཡུལ་དེ་དང་ཕྱོགས་མཚུངས་བོད་མི་གནས་ཡུལ་གཞིས་ཆགས་ཆེ་ཆུང་ཚང་མའི་ནང་བོད་མི་ཚོས་དགའ་སྤྲོའི་རྣམ་པས་ཁེངས་ཏེ་སྲུང་བརྩི་ཞུ་བ་དང། ས་གནས་ཡུལ་མི་ཚོས་ཡང་མཉམ་ཞུགས་བྱེད་པ་སོགས་བོད་མི་ཡོད་དོ་ཅོག་གིས་བསམ་ཡུལ་ལས་འདས་པའི་དགའ་ཚོར་ཆེན་པོ་ཞུས་ཡོད་པ་ནི་བོད་ཀྱི་ལོ་རྒྱུས་སྟེང་གསེར་ཡིག་བྲིས་པ་ལྟ་བུ་བྱུང་ཡོད་རེད་ལ། དུས་ད་ལྟའང་ལོ་ངོ་སུམ་ཅུ་སོ་བཞི་ཕྱིན་པའི་རྗེས་སུ་ཡང་ཉིན་མོ་འདིར་བོད་མི་དང་ཕྱི་རྒྱལ་རྒྱབ་སྐྱོར་བ་དད་ལྡན་ནང་པ་བཅས་ནས་ཀྱང་མཉམ་ཞུགས་ཀྱིས་སྲུང་བརྩི་ཞུ་བའི་ཉིན་མོ་ཞིག་ཏུ་གྱུར་ཡོད་རེད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྔ་རྗེས་སུ་ནོ་བྷེལ་ཞི་བདེའི་གཟེངས་རྟགས་འདི་བཞིན་བཞེས་མཁན་དུ་མ་ཞིག་བྱུང་ཡོད་ནའང ྋགོང་ས་མཆོག་ལྟ་བུའི་མཚན་སྙན་གྲགས་བྱུང་ཡོད་མ་རེད་ཞུས་ནའང་མ་འགྲིག་པ་ཡོད་མ་རེད་དེས་མ་ཟད་ནོ་བྷེལ་ཞི་བདེའི་གཟེངས་རྟགས་ཀྱི་ཆེ་མཐོང་ཡང་ཆེ་རུ་ཕྱིན་ཡོད་པར་ངོས་འཛིན་ཞུ་གི་ཡོད་རེད། ལེ་ཚན་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིན་ཆེན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་དམིགས་བསལ་ཆེད་སྒྲིག་གི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུས་པ་དང་སྦྲགས་གཤམ་ལ་འབྲེལ་ཆགས་ཀྱི་གཞས་ཀྱི་དུམ་བུ་ཞིག

རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་བླ་མ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན།

དེ་རིང་གི་ལེ་ཚན་ནང་བཞུགས་སྒར་དུ་གནས་བཞུགས་བོད་རིགས་ཚོང་ལས་གཉེར་མཁན་ཁག་ཅིག་དང་ལྷན་དུ་གླེང་མོལ་ཞུ་རྒྱུ་ཡིན། ཐོག་མར་གླེང་མོལ་འགོ་འཛུགས་མ་ཞུས་གོང་འདས་པའི་བདུན་ཕྲག་གཅིག་གི་གསར་འགྱུར་ཁག་ནི། བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དགའ་ལྡན་ལྔ་མཆོད་ཉིན་མོ་སྲུང་བརྩི་ཞུས་པ། ཧིན་བོད་མཛའ་གྲོགས་ཚོགས་པས་ནོ་བྷེལ་ཞི་བདེའི་གཟེངས་རྟགས་ཉིན་མོ་སྲུང་བརྩི་ཞུ་རྒྱུ། གནས་ཚུལ་རྒྱས་པ་ཁག་གཤམ་ལ་གསན་རོགས་འདི་ཚེས་བདུན་ཉིན་ནི་བོད་ཟླ་བཅུ་པའི་ཚེས་ཉི་ཤུ་རྩ་ལྔ་སྟེ་རྗེ་ཙོང་ཁ་པ་བློ་བཟང་གྲགས་པ་མཆོག་དགོངས་རྫོགས་ཀྱི་ཉིན་མོ་ཡིན་ཞིང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཆིབས་བསྒྱུར་མཛད་དེ་དགའ་ལྡན་ལྔ་མཆོད་སྲུང་བརྩི་ཞུས་སོང་བས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་སློབ་གྲྭའི་སློབ་སྤྱི་རྒན་ཐུབ་བསྟན་ཡར་འཕེལ་ལགས་སུ་དགའ་ལྡན་ལྔ་མཆོད་ཀྱི་སྐོར་བཀའ་འདྲི་ཞུས་པར། དེར་དགའ་ལྡན་ལྔ་མཆོད་ཟེར་དེ། ཁོ་རང་ཚིག་ཁོ་རང་ཆ་ནས་དགའ་ལྡན་ཟེར་དེ། དུས་ག་ད་དུས་དྲན་འདི་སྲུང་བརྩི་བྱེད་སའི་ས་གནས་བཅས་ལྔ་མཆོད་ཟེར་དེ་ནི་དུས་ཚོད་དུ་གཏན་འཁེལ་བ། དེ་ཡང་རྗེ་རིན་པོ་ཆེ་དགུང་ལོ་དྲུག་ཅུ་རེ་གཉིས་ལ་ཕེབས་པའི་སྐབས་ལ་གཅིག་སྟོང་བཞི་བརྒྱ་བཅུ་དགུ་ལོ་ལ་རྗེ་ཙོང་ཁ་པ་ཆེན་པོ་ཨ་ནི་དགུང་ལོ་དྲུག་ཅུ་རེ་གཉིས་ཐོག་ལ་དགའ་ལྡན་ལ་ཡང་དགོངས་པ་རྫོགས། དགོངས་པ་རྫོགས་པའི་ལོ་གཅིག་གི་རྗེས་ལ་གཅིག་སྟོང་བཞི་བརྒྱ་ཉི་ཤུ་ལོ་ལ་ཨ་ནི་ཁོ་རང་གི་སྐུ་ཚབ་ད་རྒྱལ་ཚབ་དར་མ་རིན་ཆེན་མཁས་གྲུབ་དགེ་ལེགས་དཔལ་བཟང་པོ་ལ་སོགས་པའི་ད་སྐབས་དེ་དུས་ཀྱི་སློབ་མ་སྐྱེས་བུ་དམ་པ་ཚོས་ནི་དགའ་ལྡན་ལ་ཡང་བདེ་གསང་འཇིགས་གསུམ་ལ་སོགས་པ་དེ་འདྲ་གི་དཀྱིལ་འཁོར་གསར་བཞེངས་གནང་ཡ་སོགས་པ་དེ་འདྲ་གི་ཐོག་ནས་རྗེ་རིན་པོ་ཆེ་དགོངས་པ་རྫོགས་ནས་ལོ་གཅིག་འཁོར་བའི། ཨ་ནི་དུས་དྲན་གྱི་དགའ་ལྡན་ལྔ་མཆོད་ཟེར་དེ་ཐོག་མར་དགའ་ལྡན་ལ་ཡང་སྲུང་བརྩི་གནང་བ་ཡིན་ཙང་དེའི་ཆ་ནས་མིང་ཁོ་རང་ལ་ཡང་དགའ་ལྡན་ལྔ་མཆོད་ཅེས་ཞུ་གི་ཡོད་རེད། ཉིན་མོ་དེ་བོད་མི་རྣམས་ཀྱིས་ཁང་སྟེང་དུ་མར་མེ་སྤར་ནས་དམིགས་བརྩེ་མ་བཏོན་ནས་རྗེ་རིན་པོ་ཆེ་རྗེས་དྲན་ཞུ་གི་ཡོད་པ་རེད་འདི་ཚེས་བཅུ་ཉིན་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་པའི་ཉིན་མོ་ཡིན་ཞིང། ཉིན་དེའི་བཞུགས་སྒར་དུ་རྟེན་གཞི་བྱས་པའི་ཧིན་བོད་མཛའ་གྲོགས་ཚོགས་པའི་གོ་སྒྲིག་འོག་བོད་ཀྱི་ཟློས་གར་ཐང་ཆེན་དུ་འདུ་འཛོམས་ཀྱིས་རིག་གཞུང་འཁྲབ་སྟོན་སོགས་བརྒྱུད་སྲུང་བརྩི་གནང་རྒྱུ་ཡིན་འདུག་དེའི་སྐོར་རྡ་ས་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུང་དོན། ང་ཚོ་རྡ་རམ་ས་ལ་གི་ཧིན་བོད་མཛའ་འབྲེལ་ཚོགས་པའི་གིས་ལོ་ལྟར་ཨ་ནི་ཧི་མ་ལ་ཡན་དུས་སྟོན་ལབ་བྱས་དེ་འདྲས་ཅིག་སྲུང་བརྩི་ཞུ་གི་ཡོད་རེད་ད་འདི་ཉི་མ་གཉིས་རིང་ལ་ཨ་ནི་ཚེས་བཅུ་དང་བཅུ་གཅིག་ལ་འདུག་འཁེལ་བསྡད་ཀྱི་ཡོད་རེད་ཨ་ནི་ད་ལོ་འགྲོ་འོས་མཚོན་པ་ཡིན་ན་ང་ཚོ་ཨ་ནི་ད་ལྟ་སྤྱི་ཟླ་བཅུ་གཉིས་ཀྱི་ཚེས་བཅུ་དང་བཅུ་གཉིས་ལ་ཉི་མ་གཉིས་རིང་སྲུང་བརྩི་ཞུས་བྱས་ཨ་འདི་ནང་ལོགས་ནས་ད་ང་ཚོའི་གི་ཨ་ནི་རྒྱལ་ཁབ་རྒྱལ་ཁབ་མ་རེད་ད་ལྟ་དེ་རྒྱ་གར་གྱི་མངའ་སྡེ་མང་པོ་ནས་ཨ་ནི་གཞས་སྣ་འཁྲབ་སྟོན་འདྲ་མི་འདྲ་བྱས་ཨ་ང་རང་ཚོའི་གི་བོད་པའི་གི་འཁྲབ་སྟོན་དེ་འདྲས་འདྲ་མི་འདྲ་བྱས་ཨ་ནི་ད་ལྟ་ཟློས་གར་གྱི་ཐང་དེ་ག་ལ་ཡང་ཞལ་ལག་འདྲ་མི་འདྲ་བཙོང་ཡག་དེ་འདྲས་བྱས་ཡང་སོ་སོ་སོའི་གི་ཨ་ནི་བཟོས་པའི་ཅ་ལག་རེད་དེ་ག་ནང་བཞིན་ད་གང་ལྟར stall ཡོད་རེད་པ་དེ་འདྲས་མང་པོ་ཞེ་ཅིག་གྲ་སྒྲིག་ཞུས་བཞག་ཡོད་རེད། ཕྱི་ཟླ་བཅུ་གཉིས་ཚེས་བཅུ་ནི་བོད་རིགས་འདུས་སྡོད་མང་ཆེ་བའི་ས་ཁུལ་དུ་བོད་མི་རྣམས་མཉམ་འཛོམས་ཀྱིས་ནོ་བེལ་ཞི་བདེ་གཟེངས་རྟགས་ཉིན་མོ་ཞེས་སྲུང་བརྩི་ཞུ་གི་ཡོད་པ་རེད། དེ་རིང་གི་ལེ་ཚན་ནང་ཨ་ནི་བཞུགས་སྒར་ཁུལ་གྱི་ཨ་ནི་མེག་ལོར་ཁྲོམ་གཞུང་ཁུལ་དུ་འདུག་གི་འདུག་གི་ལ་ཨ་ནི་ད་ཟ་ཁང་གཉིས་དང་དེ་ག་ནང་བཞིན་གྱི་ཨ་ནི

ཧ་ཅང་གི་རྙིང་པ་ཆགས་ཀྱི་ཡོད་རེད་ཨ་ནི་ད་དེ་ནང་གཙོ་བོ་ཤེས་རིག་ལས་ཁུངས་ཀྱིས་པར་སྐྲུན་ཞུས་པའི་ད་ཕྱག་དེབ་རེད་དེ་འདྲའི་ཤ་སྟག་ཆགས་བསྡད་ཀྱི་འདུག་གཙོ་བོ་ད་བོད་ཡིག་དང་ཐད་ཀར་འབྲེལ་བ་ཆགས་བསྡད་ཀྱི་འདུག་ད་དཔེ་མཚོན་ཙམ་ཅིག་ཞུས་པ་ཡིན་ན་ད་དཔེར་ན་ཞེ་སའི་རྣམ་འབྱེད་རེད་དེ་ནང་བཞིན་གྱི་ད་ཁ་ཆེ་ཕ་ལུའི་འཇིག་རྟེན་ལས་འབྲས་རྩིས་ལུགས་ཀྱི་བསླབ་བྱ

མཐོ་སློབ་ཁག་འགྲིམ་བཞིན་པའི་སློབ་ཕྲུག་དེ་ཚོ་ཡིན་པས་ན་ད་ཅིག་བོད་ཡིག་སྦྱང་སའི་ཁོར་ཡུག་དེ་ཡོད་མ་རེད་པ། ཡང་མཐོ་སློབ་ཀྱི་སློབ་ཕྲུག་བོད་པའི་སློབ་ཕྲུག་ཡོད་རེད་པ། ཁོ་རང་ཚོ་ཡིས་ད་ཅིག་སོ་སོའི། ད་ཅིག་བོད་སྐད་ཡིག་དང། བོད་ཡིག་དེ་ད་ཅིག་གལ་ཆེན་པོ་ཅིག་ལ་ངོས་འཛིན། གནང་པའི་ཐོག་ནས་ཡང། རྐང་གི་ལྟ་འདི་དེ་ཅིག་དཔེ་ཕྱག་དེབ་གཟིགས་ཡག་དང་དེ་འདྲས་ཅིག་རྒྱུན་གཏན་ག་ཚད་གཟིགས་ཡོང་གི་ཡོད་ན། འོ་དེ་དེ། ཅུང་ཟད་ཉུང་ཉུང་འདྲ་བ་རེད་ཤག།

སྙན་ངག་སུམ་རྟགས་ཡིན་ནའི་འདྲ་སྤྱིར་བཏང་བོད་ཡིག་ནང་དེབ་མང་ཤོས་ཡོད་ཟིན་ཡང་ད་ཆ་ས་ར་དུ་ཟིན་གྱི་རེད་ད། ལགས་ལགས། ད་དེ་ལ་ཡང་ཅིག་ཕྱི་རྒྱལ་མི་རིགས་ཅིག་བོད་ཡིག་ལ་དོ་སྣང་ཡོད་ར་མང་པོ་ཞེ་ཅིག་གཙོ་བོ་དེ་ནང་ཆོས་ལ་ཅིག་ནང་ཆོས་སྦྱང་ཡག་ལ་ཁོ་རང་ཚོ་གི་ཅིག་འགོ་ཅིག་བཙུགས་ད་དེ་གི་ད་འབྱུང་སྐུ་རོ་དེ་གཙོ་བོ་དེ་བོད་ཡིག་དེ་མ་ཤེས་པས་ན་ཡང་ཁག་པོ་ཆགས་གི་འདུག་ཨ། ཕྱི་རྒྱལ་མི་རིགས་ཀྱི་ཡང་ཅིག་ག་ལོར་དེ་ལ་ཕྱག་དེབ་གཟིགས་ཡག་གཟིགས་ཡག་དེ་ཚོ་ག་ཚད་ཡོང་གི་ཡོད་ན།

བྱིས་པ་ལ་མཁོ་བའི་གྱི་ཕྱག་དེབ་ཡིན་པའི་ནས་ད་ད་ནང་ཆོས་དང་འབྲེལ་བའི་ཕྱག་དེབ་ཡིན་པའི་ནས་རེད་སུམ་རྟགས་དང་འབྲེལ་བའི་ཕྱག་དེབ་ད་ཡོངས་རྫོགས་ཅིག་ད་དེ་ནང་ལོགས་ལ་དུ་ཚུད་བསྡད་པ་ཆགས་ཀྱི་འདུག་དཔེར་ན་ཅིག་ཡང་སོ་སོ་བོད་ཡིག་ཡིག་གཟུགས་སྦྱང་ཡི་འདོད་པ་ཡོད་པས་ན་བོད་ཡིག་ཡིག་གཟུགས་ཀྱི་སྦྱོང་དེབ་དེ་འདྲས་ཡོད་པ་ཆགས་ཀྱི་འདུག་ད། གལ་ཅིག་དེབ་ཚོང་ཁང་གི་ཕྱི་གི་རྣམ་པ་ཅིག་ཟེར་བས་ན་ད་དེ་མེག་ལོར་ཁྲོམ་གཞུང་དང་ད་ང་ཚོ་མ་ནི་ལྷ་ཁང་གི་ད་ང་ཚོ་ལག་པ་གཡས་ཕྱོགས་ཀྱི་ལམ་ཁ་དེ་ལ་ད་ད་ཆགས་བསྡད་ཀྱི་ཡོད་རེད་ཨ་ནི་དེའི་འགྲམ་དེ་ལ་ད་ད་ང་ཚོ་ད་ཛམ་བྷ་ལ།

ད་ལྷན་དུ་ང་ཚོ་ནི་ཟ་ཁང་དེ་ཐོག་མ་གསར་འཛུགས་བྱས་པའི་བརྒྱུད་རིམ་རེད་དེ་ནས་རིམ་པས་ཚོང་ལས་གཉེར་ཕྱོགས་དང་འབྲེལ་བའི་སྐོར་ལ་ང་ཚོ་ཐུགས་སླད་མོས་མཐུན་འདུས་ཞུ་གི་ཡིན། ད་ད་ལྟ་ཟ་ཁང་ནང་ལོགས་ལ་ཅིག་བཟོ་བཀོད་ཀྱི་ཆ་ནས་ཞུས་པས་ན། ཚང་མ་ཤིང་དང་ད་ཅིག་ཅོག་ཙེ་འཛུལ་ནས་ཤིང་བྱས། ཐོག་ལེ་འཛུགས་གློག་འཛུགས་ཡག་པོ་བྱས་ནི་ཉི་འོད་ཧང་སངས་ཀྱི་ཡག་པོ་འདུག་ནི་བཞུགས་ས་དེ་ཚོ་ཧ་ཅང་གི་རྒྱ་ཁྱོན་ཆེན་པོ་བྱས་ནི་མི་མང་པོ་བཞུགས་ཅིག་ཤོང་གི་འདུག་ལགས་སོ་ནི་ང་ཚོ་ཟ་ཁང་སྦྱིན་བདག་སྤེན་པ་ཚེ་རིང་ལགས་དེ་མཉམ་དུ་ཡོད། སྤེན་པ་ཚེ་རིང་ལགས་ཐོག་མར་ང་ཚོ་དུས་ཚོད་གནང་བ་དེ་ཐུགས་རྗེ་ཆེ། ད་སྤེན་པ་ཚེ་རིང་ལགས་ལྟ་བུ་ཆ་མཚོན་པ་ཡིན་ན། ད་དོན་དངོས་དབུས་གཞོན་ནུ་ལྷན་ཚོགས་ཀྱི་ཨ་ནི་ཚོགས་རྒྱུན་ལས་གནང་ཡོད་རེད་དེ་རྒྱུན་ལས་ལོ་གཉིས། ལོ་གསུམ་གསུམ་བསྟུད་མར་ཐེངས་གཉིས་གནང། ད་སྤྱི་ཚོགས་ཞབས་ཞུ་དེ་འདྲས་མང་པོ་ཞིག་བསྒྲུབས་ཡོད་རེད་དེ་ནས་ད་ལྟ་ད། ང་ཚོ་ས་གནས་འགོ་འཛིན་གྱི་ཐོག་དེ་ལ་ཡོད་པའི་དུང་ཁང་ཟ་ཁང་འདི་ཚོ་གཉེར་གྱི་ཡོད་རེད་བ། ད་ཟ་ཁང་འདི་ལྟ་བུ་ཅིག་ཁྱེད་རང་གིས་ཐོག་མར་བཙུགས་ཡ་གྱི་དམིགས་ཡུལ་རེད་དེ་ཚོ་བསམ་བློ་ག་འདྲ་རེ་བྱུང་ཡོད་ན།

ག་ལ་སོན། དེ་ནས་རྗེས་ནས་ཡར་གང་འགྲོ་ད་སུ་སུ་ཞིག་ཟ་ཁང་འགྲོ་ཞིག་བལྟའོ་བསམ་ནས་ཡར་མེག་ལོ་དོར་ཆགས་འགྲོ་བྲོས་ད་མང་པོ་འགྲོ་མེག་ལོ་དོར་ཡར་འགྲོ་ཅིག་ཡིན་ནས་འདི་མོལ་ཅིག་དེ་དུས་ཟ་བ་གོ་ཞིག་དེ་ནས་མོལ་ལ་སླེབས་དུས་ཡང་མོལ་རྗེས་མ་ཡར་གེ་བཏུ་ན་ཨ་ནི་ཡང་མི་སླེ་ཨ་ད་གང་ཅི་བཏུ་ནས་ཡར་གེ་ཡོད་ར་སུ་ཞིག་ཟ་ཁང་ཅིག་ཡག་པོ་འགྲོ་ཡོད་ན་ག་ལ་བཏུ་ར་གང་ཅི་བཏུ་ནས་ཡག་པོ་ཡོད་ན་མི་སླེ་ཨ་དེ་ཚོ་ཁེ་ཕན་འགྲོ་ཤེས་ར་འོ་དེ་བཞིན་ནས་ཅིག་ཅིག་ཡང་འདི་ནས་ཡར་མ།

ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།